བལ་ཡུལ་ཀཱ་ཐི་མན་གྲུ་བོད་མིའི་བདེ་དོན་ལས་ཁང་གི་གོ་སྒྲིག་འོག་བལ་ཡུལ་གྱི་རྒྱལ་ས་ཀཱ་ཐི་མན་གྲུ་ནང་རྟེན་གཞི་བྱས་པའི་འཕགས་ཤིང་བྲག་དཀར་དགོན་པར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ན་གྲགས་ཆེ་བའི་ནོ་བྷེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་བྱས་འདུག་ཀྱང་བལ་ཡུལ་ཉེན་རྟོག་པའི་དམ་དྲག་གིས་དུས་དྲན་གྱི་གཞུང་འབྲེལ་མཛད་སྒོ་འཚོགས་མ་བཅུག་པ་མ་ཟད་ཉེན་རྟོག་པའི་ལས་དོན་བྱེད་ཕྱོགས་ཐད་བརྙན་ལེན་དང་པར་བརྒྱབ་པའི་ཉེས་མིང་འོག་བོད་མི་ལྔ་འཛིན་བཟུང་བཀག་ཉར་བྱས་ཏེ།

ཚེས་བཅུ་ཉིན་གྱི་སྔ་དྲོར་འཕགས་ཤིང་བྲག་དཀར་དགོན་པར་བོད་མི་མང་དག་ཅིག་གོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་སྲུང་བརྩི་ཞུ་བར་ཆེད་ཕེབས་གནང་འདུག་ཀྱང་བལ་ཡུལ་གཞུང་གིས་དྲག་ཆས་ཉེན་རྟོག་པ་ལྔ་བཅུ་ཙམ་ཞིག་ཆེད་གཏོང་གིས་བོད་མི་འདི་དག་རང་གནས་སུ་ཕྱིར་ལོག་བཏང་ཡོད་པ་འཁོད་འདུག་ཅིང་དྲག་ཆས་ཉེན་རྟོག་པ་སུམ་ཅུ་ཙམ་ཞིག་བལ་ཡུལ་དུ་ཆགས་པའི་རྒྱ་ནག་གཞུང་ཚབ་ཁང་གི་ཉེ་འཁྲིས་སུ་འགྲེམས་འཇོག་བྱས་འདུག་པ་མ་ཟད་བལ་ཡུལ་གྱི་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་གཡས་གཡོན་དུ་སྒྲིག་ཆས་མ་གྱོན་པའི་ཉེན་རྟོག་པ་བརྒྱ་ཙམ་ཞིག་འགྲེམས་འཇོག་བྱས་ཡོད་པའི་སྐོར་འཁོད་འདུག། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་བཟང་པོ་ལགས་ཀྱིས་ས་གནས་ཀྱི་གནས་ཚུལ་མུ་མཐུད་ངོ་སྤྲོད་གནང་བར་གཞིགས་ན། སྔ་ལོར་རྒྱལ་ས་ཀ་ཐི་མན་གྲུའི་ཁུལ་དུ ྋགོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་གཞུང་འབྲེལ་མཛད་སྒོ་ཚོགས་ཡོད་ཀྱང་འདི་ལོར་ཚོགས་བཅུག་མེད་པ་དེ་ཡིས་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཁ་གསལ་བཏོན་ཡོད་པ་གསུངས་ཤིང་འོན་ཀྱང་ཇྭ་ལ་ཁེལ་བོད་མིའི་གཞིས་ཆགས་དང། སྤོག་ར་བོད་མིའི་གཞིས་ཆགས་ཁག་སོགས་བོད་མི་རྣམས་ཀྱིས་གོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་སྲུང་བརྩི་ཞུས་ཡོད་པར་འགྲེལ་བརྗོད་གནང་བྱུང། མ་གཏོགས་མིན་པ་གཞན་པ་དེ་ས་ཆ་དཔེར་ན་པོག་ར་དང་དང་ཤར་ཁུམ་བུ་དང་དང་དེ་ཟེར་ས་དེ་ས་ཆ་གཞན་པ་དེ་ཚོ་ལ་དཀའ་ངལ་གང་ཡང་གལ་ཡོད་མ་རེད་དམག་མིའི་ལས་མ་སོང་ས་བཏང་བཅུག་བཞག་ཡོད་རེད། སྤྱིར་སྔར་རྒྱུན་བཞིན་བལ་ཡུལ་གཞུང་གིས་རྒྱ་ནག་ལ་བསྟུན་མཁས་བྱས་ཏེ་ཡུལ་དེའི་ནང་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུ་དང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུ་སོགས་ཀྱི་ཐད་དམ་དྲག་བྱེད་མུས་ཡིན་པ་མ་ཟད་རྒྱ་ནག་གཞུང་གི་གནོན་ཤུགས་འོག་བལ་ཡུལ་གཞུང་གིས་བོད་མི་མང་པོ་ཞིག་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱས་པའི་གནས་ཚུལ་ཡང་བྱུང་ཡོད། ལྷག་དོན་དུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཡང་ཡུལ་དེའི་ནང་ཕེབས་རྒྱུར་བཀག་འགོག་བྱེད་མུས་ཡིན་པ་རེད། གཞན་ཡང་གོང་ཞུས་ཉིན་བཞུགས་སྒར་རྡ་རམ་ས་ལ་གཙོས་པའི་བཙན་བྱོལ་བོད་མིའི་གནས་ཡུལ་འཛམ་གླིང་ས་ཕྱོགས་གང་སར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་སྲུང་བརྩི་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས།

ཧོང་ཀོང་གི་དམངས་གཙོའི་ལས་འགུལ་སྤེལ་མཁན་ཚོའི་ཐོག་ཉེས་མེད་ཉེས་འཛུགས་ཀྱིས་བཙོན་འཇུག་བྱེད་བཞིན་པ་སོགས་ཀྱི་གནས་སྟངས་ཀྱི་ཐད་ཐུགས་འཚབ་ཆེན་པོ་ཡོད་ཅེས་གསལ་སྟོན་གནང་ཡོད་པ་དང་སྦྲགས། ཨ་མི་རི་ཀའི་རྒྱལ་སྤྱིའི་ནང་ཞི་བདེ་དང་ཆོས་དད་རང་དབང། དེ་བཞིན་ཁྲིམས་ལུགས་ལ་སྲུང་བརྩི་བྱ་མཁན་རྒྱ་ནག་ནང་གི་ཁྲིམས་རྩོད་པ་དང་གསར་འགོད་པ། ཞི་བའི་མི་མང་གི་ཚོགས་མི་བཅས་པར་བརྙས་བཅོས་དང་འཇིགས་སྐུལ་བཙོན་འཇུག་བྱས་པའི་རྒྱ་ནག་གི་གདུག་རྩུབ་ཅན་གྱི་བྱ་སྤྱོད་ཐད་ཐུགས་འཚབ་ཆེན་པོ་ཡོད་ཅིང།

དགོང་མོ་ངོ་སྤྲོད་དགོས་པ་གི་དེབ་གཉིས་པ་དེ་ཡོད་པ་གདའ། དེ་ནི་འཕགས་བོད་ཞིང་ཁམས་ཞེས་པ་དེ་ཡིན་ཞིང། རླབས་ཆེན་གྱི་ཨི་ཏྲ་ལི་ཡི་བོད་རིག་པའི་མཁས་དབང་ཇི་ཐུ་ཅི་གིས་རྩོམ་སྒྲིག་གནང་པ་ཞིག་གདའ། རྒྱ་ཡིག་གི་འགྱུར་པོད་དང་པོ་ནས་བཞི་པ་གི་བར་ཁྱོན་བསྡོམས་དེབ་བརྒྱད་ཡོད་པ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་གི་ལོར་དཔར་སྐྲུན་བྱུང་ཡོད། ཁོང་མོས་ངོ་སྤྲོད་ཞུས་པའི་གི་རྩོམ་ཡིག་གི་ནང་དེ་ལྟར་བྲིས་ཡོད་པ་སྟེ། ངས་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོ་ཡི་ཟླ་བ་གཉིས་པར་པེ་ཅིང་ནས་དེབ་དེའི་ཆ་ཚང་གི་འཕྲུལ་རྟའི་ཀློག་པ་དང་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོ་ཡི་ཟླ་བ་དགུ་པ་ཡི་ནང་ལ་ལྷ་སར་དེབ་གཟུགས་ཐོག་ནས་ཀློག་པ་ཡིན། འོན་ཀྱང་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ཀྱི་ལོར་སྟོན་གྱི་འགོ་ནས་ལྷ་སར་ཆོས་སྡེ་ཆེན་པོ་སྲུང་བ་དང། ཨ་མ་ལགས་ནི་ལྷ་སར་བཀག་སྡོམ་མ་བྱས་ཀྱི་སྔོན་ཙམ་ལ་སྙུང་གཞི་གི་རྐྱེན་གྱིས་སྐུ་ཚེའི་འཕེན་པ་རྫོགས་ཡོད། ལྷ་སར་ཕྱི་ཕྱོགས་དང་འབྲེལ་བ་མེད་པར་བཀག་སྡོམ་གྱི་འོག་ནས་ཟླ་བ་བཞི་ཙམ་གནས་དགོས་བྱུང་ཡོད་པ་ལ་བརྟེན་ནས་ད་རེས་ཉེ་ཆར་མུ་མཐུད་དེ་ལྟ་ཀློག་བྱས་ཏེ་གཞི་ནས་ཀློག་ཚར་སོང་བས་ལོ་གཉིས་ལ་ཉེ་བའི་གི་དུས་ཚོད་སོང་ཡོད།

ད་ཆ་ཕྱི་སྒོ་དང་ཐོག་བརྩེགས་དང་པོ་དེ་ལས་ལྷག་མེད་ཅིང་ཡང་ལོ་ཙཱ་བ་ཆེན་མོ་ཡི་སྒོམ་ཁང་གི་གཡས་ཕྱོགས་སུ། ད་དུང་དེ་སྔ་རྒྱ་གར་ནས་བོད་དུ་ནང་ཆོས་ཁྱབ་སྤེལ་གྱི་ཆེད་དུ་གདན་འདྲེན་ཞུས་པའི་གི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡི་སྒོམ་ཁང་ཡོད་ས་དེ་ད་ལྟའི་ཆར་ས་སྤུངས་ཤིག་ལས་ལྷག་མེད་པས

ཕོ་ལན་ཌི་གི་མི་རིགས་ཡིན་པའི་ཨ་མི་རི་ཀ་ཡི་མཁས་དབང་ཨི་ཝ་ཐོམ་སུན་ནས་བྲིས་པ་ཞིག་དང་རྒྱ་ཡིག་བསྒྱུར་ཡིག་དེ་ཕྱི་ལོ་ཉིས་སྟོང་དགུ་གི་ལོར་དཔར་སྐྲུན་ཞུས་ཡོད། ཡང་དེབ་དེའི་ངོ་སྤྲོད་དགོས་དོན་ནི་དོན་དངོས་ཀྱི་ཐོག་ར་ཤི་ཡ་དང་ཡུ་ཀེ་རེན་གྱི་དམག་འཁྲུག་ཐོན་བཞིན་ཡོད་པ་དང་འབྲེལ་བ་ཆགས་ཡོད་ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་པར།

དེབ་ནང་གི་སྐད་ཆ་དང་པོ་དེ་གིས་ཚོར་སྣང་ཟབ་མོ་ཞིག་བྱུང་བ་སྟེ། མི་རིགས་གཞན་ཞིག་ལ་གཉའ་གནོན་གཏོང་མཁན་གྱི་མི་རིགས་ཤིག་ཡིན་ན། རང་དབང་ཐོབ་སྲིད་ཀྱི་མ་རེད་ཅེས་པ་འདི་རེད། ད་དུང་དེ་ཡི་ཐོག་ནས་གུས་མོས་རྒྱུས་མངའ་ཡོད་པའི་གི་ཕུ་ཤི་ཀིན་དང། ཐོ་ལེ་སི་ཊོ། དེ་ནས་སོ་ཤི་ནི་ཀྲུན་སོགས། ར་ཤི་ཡ་ཡི་རྩོམ་རིག་གི་མཁས་དབང་མང་པོར་མ་གཞི་ནས་ཚང་མར་དྲེགས་ཉམས་ཀྱིས་ཁེངས་པའི་གི་བཙན་རྒྱལ་གྱི་བཙན་དབང་འདུ་ཤེས་ལྡན་ཡོད་པ་ཤེས་རྟོགས་བྱུང། ར་ཤི་ཡ་གིས་ན་ནིང་ཕྱི་ཟླ་གཉིས་པ་ཡི་ཚེས་ཉི་ཤུ་རྩ་བཞི་གི་ཉིན་ཡུ་ཀེ་རེན་ལ་བཙན་འཛུལ་དམག་འཁྲུག་མགོ་བཙུགས་པ་ནས་ད་ལྟ་བར་དམག་མཚམས་ཆད་མེད་ལ་གྲངས་ལས་འདས་པའི་གི་ཚེ་སྲོག་ཤོར་ཡོད་པས་གུས་མོས་བསྐྱར་དུ་དེབ་དེ་ཀློག་པ་ཡིན། ཉེ་ཆར་ཡུ་ཀེ་རེན་གྱི་ས་ཆ་ཁ་ཤས་ཀྱི་ནང་ལ་ཡོད་པའི་གི་ཕུ་ཤི་ཀིན་དྲན་གསོ་ཡི་རྡོ་རིང་དང་འདྲ་བརྙན་གཏོར་བ་དེ་ཡི་ཐོག་ནས་བསམ་ཚུལ་མི་མཐུན་པའི་གི་གླེང་ཕྱོགས་འགའ་ཤས་ཐོན་ཡོད་པ་ཡིན་རུང་ངས་མི་འགྲིག་པར་ངོས་འཛིན་བྱེད་ཀྱི་མེད། ར་ཤི་ཡ་བཙན་རྒྱལ་རིང་ལུགས་པ་ཞིག་ཡིན་པའི་གི་ངོས་ནས་པུ་ཤི་ཀྲིན་གྱི་སྙན་ངག་ཁག་ཚང་མ་ནི་དེ་བས་མང་བའི་གི་འཇིག་རྟེན་སྤྱོད་ཡུལ་གྱི་ཀོ་ཛ་གི་གི་པ་རྡང་གིས་བཙན་རྒྱལ་གྱི་ཞལ་ལྕེ་ལ་བསྟོད་གླུ་ལེན་པའི་གི་ཆེད་དུ་རེད། ལྟོས་ཐོག་དེབ་དེ་ཡི་ནང་ལ་བྲིས་པ་བཞིན་རང་ཉིད་ཀྱི་མི་སེར་སྤེལ་བའི་གི་རིང་ལུགས་ཀྱི་སྙན་ངག་གི་ནང་ཁོང་ཁྲོ་ལངས་པའི་གི་པུ་ཤི་ཀྲིན་གྱིས་ཐ་ཆུང་ཞལ་ནས་བརྗོད་པར། ར་ཤི་ཡ་ཡི་ལས་དབང་ནི་དབང་བསྒྱུར་གྱི་སྟོབས་ཤུགས་ཅུང་ཆུང་བའི་གི་མི་རིགས་དང་རིགས་རྒྱུད་རེད་ཅེས་ཡོད། ལི་མའི་ལྟ་བ་ཟེར་བས་བཙན་རྒྱལ་གྱི་ཁེངས་དྲེགས་ང་རྒྱལ་སེམས་སྡུག་གི་ངང་ནས་བཤད་མཁན་གྱི་པུ་ཤི་ཀྲིན་ནི། ད་ཆ་ཡུཀ་རེན་གྱི་ས་ཡི་སྟེང་ལ་འགྱིང་ངེར་གནས་དགོས་དོན་གང་ཡང་མེད་པ་རེད། འགའ་རེ་གིས་འདྲ་བརྙན་གཏོར་བ་འདི་ནི་ཀླ་ཀློ་བྱ་སྤྱོད་ཅིག་ཡིན་པ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་འོན་ཀྱང་གུས་མོས་བསམ་ཤེས་ཟབ་མོ་ཡི་སྒོ་ནས་འདི་ནི་ཀླ་ཀློ་བྱ་སྤྱོད་ཅིག་ཡིན་པ་ལ་ངོས་འཛིན་བྱེད་ཀྱི་མེད་པ་དང། དེ་ནི་དུས་ཡུན་རིང་པོ་ཡི་ནང་ལ་བཙན་རྒྱལ་གྱི་གཉའ་གནོན་དཀའ་སྡུག་ཚད་མེད་མྱོང་དགོས་བྱུང་ཡོད་པའི་གི་ཡུ་ཁི་རེན་མི་མང་གིས་བཙན་རྒྱལ་གྱི་འུར་བསྟོད་བྱེད་མཁན་ལ་མཐར་ཕྱིན་པའི་གི་ངང་ནས་ཁ་བྲལ་བ་ཞིག་དང་དུས་ནམ་ཡང་ཁ་བྲལ་བ་ཞིག་རེད། པུ་ཤི་ཀྲིན་ནི་དྲང་པོ་བྱུང་ན་ཁོ་རང་དགའ་ཞེན་ཡོད་པའི་གི་ར་ཤི་ཡ་ཡི་མེས་རྒྱལ་དུ་སྡོད་དགོས་ཀྱི་ཡོད། འདི་ནི་ཁོ་རང་ར་ཤི་ཡ་ཡི་རྩོམ་རིག་མཁས་པ་ཚོ་དང་འཚམས་པའི་གི་ས་ཆ་ཞིག་རེད་ཅེས་དང།